དེ་ནི་ཅི་སྟེ། གནས་སྐབས་ཙམ་མ་ཡིན་པར་སྐྱེ་བ་ཕྱི་མ་ངན་སོང་གི་གནས་སུ་སྡུག་བསྔལ་མུ་མཐའ་མེད་པ་མྱོང་བཅུག་མཁན་གྱི་ནད་ཡིན་པས་ན། ཉོན་མོངས་དུག་གསུམ་གྱི་ནད་ཀྱིས་རང་ཉིད་མནར་ཏེ་འདུག་ན་རང་ཉིད་ནད་པ་ལྟ་བུར་འདུ་ཤེས། རང་ཉིད་ནད་པ་ལྟ་བུར་འདུ་ཤེས། འཇོག་དགོས་ལུགས་ཀྱི་རྒྱུ་མཚན་དེ་རེད། རླུང་མཁྲིས་བད་ཀན་གྱི་ནད་དེ་གནས་སྐབས་ཀྱི་ནད་ཙམ་མ་གཏོགས་པས

གདུལ་བྱ་གི། ལུས་ངག་ཡིད་གསུམ་པོ་དེ། ཉོན་མོངས་དུག་གསུམ་གྱི་དབང་གིས་མི་དགེ་བའི་ཕྱོགས་སུ་མི་ལྟུང་བར། སྒོ་གསུམ་གྱི་བྱ་སྤྱོད་མཐའ་དག་དགེ་བའི་ཕྱོགས་ལ་བཀོལ་བར་མཛད་པ་ཡིན་པས་ན། སྨན་པ་ལྟ་བུའི་འདུ་ཤེས་རྣལ་འབྱོར་པ་ལ་བརྟེན་ནས་ནི་བཞག་དགོས་པ་སྟེ་དེའི་ནང་བཞིན་གྱི་བླ་མས་ཀྱིས་ཇི་ལྟར་བསྟན་པའི་ཀྱི་ཆོས་དེ་རང་གིས་ཉམས་སུ་བླངས་ན། རང་རྒྱུད་ཀྱི་ཉོན་མོངས་དུག་གསུམ་ཞི་བར་བྱེད་པ་ཡིན་པས་ན།

དེ་བཞིན་གཤེགས་པ་ལ་སྐྱེས་བུ་དམ་པའི་འདུ་ཤེས། ད་སྟེ། དགེ་བའི་བཤེས་གཉེན་ལ་སངས་རྒྱས་དངོས་ཀྱི་འདུ་ཤེས། ཆོས་ཀྱི་ཚུལ་ལ་རིང་དུ་གནས་པའི་འདུ་ཤེས། ལས་དེ། དེ་ཡིན་དུས་ཆོས་དེ་ལ་དེ་ནས་མཐུན་རྐྱེན་འདུ་ཤེས་དྲུག་བསྟེན་པའི་གི་སྒོ་ནས། དེ་ནས་ཆོས་དེ་ཡག་པོ་ཉན་དགོས། དེ་ཡིན་དུས་དེའི་ནང་ནས་ལུས་རྣམ་སྣང་ཆོས་བདུན་ལྡན་གྱི་སྒོ་ནས་གསན་ཚུལ། ལུས་ངག་ཡིད་གསུམ་གྱི་སྒོ་ནས་ཉན་ཚུལ་ལ་སོགས་པ་མང་པོ་ལེ་རེད

དེ་ནས་དཔུང་པ་མཉམ་གཤིབས་ཤིག། ཨཱ་ལས། དེ་ནས། མགོ་དེ་དེ་ནས་ལོ་ཡག་གི་སྙེ་མ་ལྟ་བུ་ཅུང་ཟིག་འགུགས་པ། ཨཱ་ལས། དེ་ལ་སོགས་པའི་གིས་དེ་ནས། ལག་པ་གཉིས་དེ་ནས་པས་མཉམ་བཞག་ཤིག། དེ་འདྲ་གིས་དེ་ནས་པས་སྒམ་ཚུགས་ཚུགས་ལེ་རེད། སྡང་ལུག་སྟོང་ཚུགས་ཚུགས། དེ་ཡིན་དུས་མདོར་ན་ཅི་རེད། བླ་མས་གིས་ཆོས་བསྟན་པའི་ཚེ་རང་གི་སེམས་དེ། རྣ་བ་རྒྱ་ཡན་དུ་མི་གཏོང་བ་ཡག་པོ་བྱས་ཉན་དགོས་རེད། དེ་མ་ཉན་ན།

ད་རེས་བླ་མས་ཀྱིས་རང་གི་རྒྱུད་ཚོད་དང་བསྟུན་པའི་ཁམས་དང་དབང་པོ་དང་བསམ་པ་དང་འཚམས་པར། བླ་མས་ཀྱིས་ཆོས་སྟོན་པ་འདི་ཧ་ཅང་ནི་སྐལ་བ་བཟང་པོ་ཡིན། དེ་ཅི་རེད་ཟེར་ན། རང་ཉིད། དེ་སྔ། ངན་སོང་གི་གནས་དང་འཁོར་བའི་གནས་ངན་འདི་ལ། སྐྱེ་བ་མ་བླངས་བསམ་པ་ཞིག་གཏན་ནས་མེད། སྐྱེ་བ་རེ་རེ་བླངས་པ་ལ། དེ་ནས་རུས་པ་དེ། ཚིགས་རེ་རེའི་ཤེས་ཡ་དེ་ནི་སྤུངས་བདེ་ན་ཡང། ལག་ཏུ་གི་ཚིགས་དེར་མ་རེ་སྤུངས་པ་བཞག་ཡ་ན་ཡང། རིའི་རྒྱལ་པོ་རི་རབ་དང་མ་ཚད་སྟོང་གསུམ་གྱི་སྟོང་ཆེན་པོའི་འཇིག་རྟེན་གྱི་ཁམས་འདི་ལ་ཡང་མི་ཤོང་བའི་སྐྱེ་བ་བླངས་པ་ལ། འོ་ན་ད་རེས། དགེ་བའི་བཤེས་གཉེན་གྱི་བཀའ་དྲིན་དང་རང་གི་ཚེ་རབས་སྔོན་མའི་འབྲས་བུ་ལ་བརྟེན་ནས། དལ་བ་བརྒྱད་འབྱོར་བ་བཅུ་ཚང་བའི། མི་ལུས་རྣམ་པར་དག་པ་ཞིག་ཐོབ་པའི་དུས་དེ་རེད། ཨོ་ལེ། སངས་རྒྱས་ཀྱི་གོ་འཕང་དེ་རང་གིས་ཐོབ་ནུས་ས་གདའ་བོ་མི་གདའ་བལྟ་དགོས་རེད། ངས་བལྟས་ན་དེ་ཐོབ་ནུས་ཀྱི་རེད། ནུས་པའི་རྒྱུ་མཚན་ག་རེ་ཟེར་ན། ད་རེས་དལ་འབྱོར་གྱི་རྟེན་བཟང་པོ་འདི་ཐོབ། མངལ་སྐྱེས་ཁམས་དྲུག་ལྡན་གྱི་ལུས་རྟེན་འདི་ཐོབ། འདི་ཐོབ་ན། ང་རང་གིས། ཉམས་ལེན་མ་བྱས་པ་མ་གཏོགས། རང་གིས་ཉམས་ལེན་བྱས་ན། བྱེད་རྒྱུ་ཡོད་པའི་གི་འཇམ་མགོན་བླ་མ། ཙོང་ཁ་པ་ཆེན་པོའི་མདོ་སྔགས་ཟུང་འབྲེལ་གྱི་ཉམས་ལེན།

དེའི་ནང་ནས་ཀྱང་རང་གི། བརྩོན་འགྲུས་མ་བྱས་རེད་མ་གཏོགས། ང་རང་གི་བརྩོན་འགྲུས་མ་ཞལ། ང་རང་ང་རང་བསླུས་པ་མ་གཏོགས། འགལ་རྐྱེན་ཐམས་ཅད་དང་ནི་བྲལ། མཐུན་རྐྱེན་ཐམས་ཅད་དང་ནི་ཚང། འདི་ད་རེས་མངལ་སྐྱེས་ཁམས་དྲུག་ལྡན་གྱི་རྟེན་བཟང་པོ་འདི་ལྟ་བུ་ལ་ཐོབ་པའི་དུས་སུ།

ཅེས་འགྲོ་བ་མིའི་རིགས་དང། དུས་ཚོད་འདི་འདྲ་ཞིག་གི་ནང་ལ། དལ་བ་བརྒྱད་དང་འབྱོར་བ་བཅུ་ཚང་བའི་གི་མི་ལུས་རྣམ་པར་དག་པ་ཞིག་ཐོབ་པ་འདི་སྔོན་ཆད་འཁོར་བ་ཐོག་མ་མེད་པ་ནས། ད་ལྟ་གི་བར་ལ་འདི་འདྲ་ཞིག་ཐོབ་མ་མྱོང། དེ་མ་མྱོང་བའི་དུས་དུས་ཚོད་བཟང་པོ། ཨོ་ལེ། དེ་འདྲ་ཞིག་གི་སྐབས་ལ་ད་རེས་ལན་གཅིག་འདི་ལྟ་བུའི་བཀའ་རྙེད་པའི་གི་དུས་འདིར།

ནུས་པ་སུ་ལ་ཡོད་ན་ཡང་དག་པར་རྫོགས་པ་སངས་རྒྱས་ཁོ་ན་ལ་ཡོད། དེ་ཡོད་ན་ད་རེས་ང་དང་པོ་རང་ཉིད། སངས་རྒྱས་ཀྱི་གོ་འཕང་དེ་ཐོབ་པར་བྱས་ནས། དེ་ནས་སེམས་ཅན་གྱི་དོན་བྱའོ་སྙམ་པས། ཨོ་ལེ། ཀུན་སློང་རྣམ་དག་གིས་བགྱིད་དགོས་རེད། ཨོ་ལེ། དེ་ཡིན་དུས་དེ་ལྟ་བུ་སངས་རྒྱས་ཀྱི་གོ་འཕང་དེ། ཨོ་ལེ། དེ་ལྟ་བུ་སངས་རྒྱས་ཀྱི་གོ་འཕང་དེ། ཐོབ་པ་ལ་དེ་སྒྲུབ་དགོས་རེད།

ཡིན་ནོ། ཡང་ན་ད་ང་སེམས་ཅན་ཐམས་ཅད་ནི་བུ་དོན་ལ་བསྒྲུབ་ཀྱི་ཡིན་བསམ་བ་དེ་ནི་ཁོ་བྲལ་ལ་བསམ་བློ་གཏོང་བ་དེ་ནི་ཁོ་རྨུགས་པ་འདྲ་ཞིག་དེ་འདྲ་ཞིག་ན་དེ་ཕན་པ་གཅིག་ཀྱང་ཡོད་མ་རེད། དེ་ཕན་པ་གཅིག་ཀྱང་མེད། དེ་ཕན་པ་གཅིག་ཀྱང་མེད་ན་ངེད་ཚོ་དཔེར་ན་ལྷ་ས་ལ་འགྲོ་མཁན་ཞིག་ཡིན་ན།

དེ་ཡིན་དུས་བླ་མ་བསྟེན་ཚུལ་ཚུལ་བཞིན་དུ་མ་བྱས་ན། སྔགས་བླ་མེད་ལ་སོགས་པ་ཅི་འདྲ་ཞིག་ལ་ཆོས་བཟང་གང་བཟང་བྱས་ན་ཡང་ས་ལམ་གྱི་རྟོགས་པ་རང་རྒྱུད་ལ་སྐྱེ་རྒྱུ་མེད། དེའི་བསྟེན་ཚུལ་ཡག་པོ་ཞིག་བྱུང་ན་ཟུང་འཇུག་གི་གོ་འཕང་བསྐལ་པ་མང་པོར་བསྒྲུབ་དགོས་པ་དེ་ཡང་མྱུར་དུ་ཐོབ་ནུས་པ་ཡིན། དེ་ཡིན་དུས་ལམ་རིམ་བདུད་རྩི་སྙིང་པོའི་ནང་ལ་གསུངས་པ་རེད། གྲངས་མེད་བསྐལ་པ་རྒྱ་མཚོར་བརྩམས་པ་རྒྱས་གྲུབ་ཀྱང་ཤིན་ཏུ་རྙེད་དཀའི་ཟུང་འཇུག་ཆེ། བླ་མའི་མཐུ་ལ་བརྟེན་ན་སྙིགས་དུས་ཀྱི་ཚེ་ཐུང་གཅིག་ལ་བདེ་བླག་འགྲུབ་པར་གསུངས། དེ་ཡིན་དུས་བླ་མ་གང་གི་བཀའ་དྲིན་ལ་བརྟེན་ནས་ཟུང་འཇུག་གི་གོ་འཕང་འདི། བླ་མའི་བཀའ་དྲིན་ལ་བརྟེན་ནས། བསྐལ་ཆེན་གྲངས་མེད་གསུམ་དུ་བརྩོན་པ་ཞིག་མི་དགོས་པར། ཚེ་ཐུང་གཅིག་པུ་འདི་ཉིད་ལ་ཟུང་འཇུག་གི་གོ་འཕང་དེ་སྟེར་བར་མཛད་པ་ཡིན། དེ་ཡིན་དུས་མདོ་ལུང་ལ་ཡང་བླ་མ་བསྟེན་ཚུལ་དེ་རྟག་ཏུ་ངུ་ཡིས་ཆོས་འཕགས་བསྟེན་པ་ལྟར་ལུས་སྲོག་ལོངས་སྤྱོད་ཀུན་གྱིས་གཡོ་མེད་པར་བཤེས་གཉེན་དམ་པ་ལེགས་པར་མཉེས་བྱས་ནས་མི་མཉེས་སྐད་ཅིག་ཙམ་ཡང་མི་བགྱིད་ཤོག་ཟེར། ཧོ། དེ་ཡིན་དུས་བླ་མ་ལས་ལྷག་པའི་སངས་རྒྱས་ཀྱི་འགྲེལ་འཇལ་གྱི་དབུས་དེ་ན་དེ་མཇལ་རྒྱུ་མེད། ཧོ། རྟག་ཏུ་ངུ་ཡིས་སངས་རྒྱས་དཔག་མེད་མཇལ་ན་ཡང་དེས་མ་ཚིམ་པར་བླ་མ་འཚོལ་བ་ལ་གནས་ཚེ། རང་དང་ཚེ་རབས་ལས་འབྲེལ་གྱི་བླ་མ་དེ་མ་མཇལ་ན། གཞན་པ་སུ་གང་གིས་ཀྱང་རང་ལ་དེ་ནས་པའི་དོན་ཆེན་ཞིག་མཛད་རྒྱུ་མེད། དེ་ཡིན་དུས་རང་གི་ཚོགས་རྫོགས་པ་དང། བསོད་ནམས་ཀྱི་ཚོགས་དང་ཡེ་ཤེས་ཀྱི་ཚོགས་རྒྱས་པ་གང་ཡིན་ན་ཡང། བླ་མ་བསྟེན་ཚུལ་དེ་ཁོ་ན་ལ་རག་ལས། དེ་ཡིན་དུས་བླ་མ་ཚུལ་བཞིན་དུ་དགེ་བའི་བཤེས་གཉེན་དེ་ཚུལ་བཞིན་དུ་བསྟེན་པ་དེ་མ་བྱུང་ན། གདམས་ངག། ངག་རེ་ཉམས་སུ་བླང་རྒྱུ་དང། སངས་རྒྱས་ཀྱི་གོ་འཕང། གདམས་ངག་རེ་ཉམས་སུ་བླངས་ན་སངས་རྒྱས་ཀྱི་གོ་འཕང་ལ་ཉེ་རྒྱུ། ཨོ་ལེ། དེ་འདྲ། རྩ་བ་ཉིད་ནས་མེད། དེ་མིན་ན། ཨོ་ལེ། དེ་ནས། ལམ་ཡོངས་རྫོགས་སྟོན་ནུས་པའི་བླ་མ་ཞིག་དང། ཨོ་ལེ། སློབ་མ་དཀའ་སྤྱད། ཨོ་ལེ། ནུས་པ་དང་ལྡན་པའི་གཞི་སྣོད་ལྡན་གྱི་གང་ཟག་མཉམ་དུ་འཕྲད་ན། སངས་རྒྱས་ཀྱི་གོ་འཕང་དེ་ལག་པས་བཟོས་པ་ལྟ་བུ། ཨོ་ལེ། དཀའ་ལས་ཕུགས་ཀྱི་རྒྱག་མི་དགོས་པར་དེ་ནས།

དེ་ཡིན་དུས་དགེ་བའི་བཤེས་གཉེན་དེ་སངས་རྒྱས་དངོས་ཀྱི་འདུ་ཤེས་བཞག་པའི་སྒོ་ནས། བཤེས་གཉེན་ཡག་པོ་ཞིག་མ་བཙལ་ན་འགྲིག་པ་མ་རེད། ལྷག་པའི་ཆེད་དུ། དེ་རིང་ང་ཚོས་བཤེས་གཉེན་དེ་ཚོ་འོས་མ་རེད། མིང་སྙན་པོ་གཅིག་དང་དེ་ནས་ཚེ་སྐད་གྲགས་ཆོད་པ་གཅིག་དང་མིང་སྙན་པོ་གཅིག་དེ་འདྲ་ཞིག་བྱུང་ན། ད་བླ་མ་རེད་ཟེར་བ་ཨ་རེ་མེད་པའི་འདུ་ཤེས་སྐྱེས་ནས་གུས་གུས་བྱས་ནས་བསྡད་པ་ཡང་ཡོད། རང་དང་སྐལ་བ་མཉམ་པའི་གང་ཟག་དེ་ལ་དེ་ནས་མ་ཚ་ཕུག་བསྡད་པ་ཡང་མང།

སངས་རྒྱས་ཀྱིས་ནི་སེམས་ཅན་གྱི་དོན་མཛད། སེམས་ཅན་གྱི་དོན་མི་མཛད་ནི་སངས་རྒྱས་ཀྱི་ཕུགས་ཀྱི་མེད། དེ་ཡིན་ན་ང་ཚོ་བདག་ཅག་གི་སྟོན་པ་མཉམ་མེད་ཤཱཀྱའི་རྒྱལ་པོ་ནི་མཇལ་བའི་སྐལ་བ་དང་བྲལ་ཚར། དེའི་ཚེ་ཐགས་ཀྱི་ཀླུ་སྒྲུབ་ཡབ་སྲས་ལ་སོགས་པ། རྒྱ་གར་གྱི་གྲུབ་ཆེན་བརྒྱད་ཅུ་མར་མི་དྭགས་གསུམ་ཨུ་རྒྱན་རིན་པོ་ཆེ། ས་སྐྱ་གོང་མ་རྣམ་ལྔ། འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ། དེ་ཚོ་ཡོ། མཇལ་བའི་དེ་ནི་སྐལ་བ་བྲལ་ཚར། མཇལ་རྒྱུ་མེད། འོ་ན་ང་རང་ལ་འཕགས་པའི་མཚན་བཟང་པོ་སུམ་ཅུ་རྩ་གཉིས་དང་དཔེ་བྱད་བཟང་པོ་བརྒྱད་ཅུས་སྤྲས་ཅིག་གི་སངས་རྒྱས་ཀྱི་སྐུ་གཟུགས་མཇལ་རྒྱུ་ཡོད་དེ་ན་མཇལ་མི་ཐུབ། དེ་མཇལ་མ་ཐུབ་ན་རང་ཉིད། འཁོར་བ་དང་ངན་སོང་གི་སྡུག་བསྔལ་གྱི་གནས། འཁོར་བའི་གནས་ངན་འདི་ལ་ལྷུང་དུས་ད་ང་ལ་སྐྱབས་མཁན་ཞིག་མི་གདའ། དེ་མེད་ན་བདག་ཅག་གི་སྟོན་པ་ཐུགས་རྗེ་ཅན་གྱིས། བསྐལ་པ་སྙིགས་མ་ལྔ་བདོའི་དུས་ཚོད་ལ་འགྲོ་བ་སེམས་ཅན་ཐམས་ཅད་འབར་ལ་ངས། འོ་ལེ། ཐར་པ་དང་ཐམས་ཅད་མཁྱེན་པའི་གོ་འཕང་ལ་ངས་སྒྲོལ་རྒྱུ་ཡིན་ཟེར་དམ་བཅའ་མཛད་པ་ཡིན་པས། དམ་བཅའ་དེ་དོར་བ་དེ་གཏན་ནས་དཔེ་མི་སྲིད། མི་སྲིད་ན་སངས་རྒྱས་ཀྱི་སྤྲུལ་པ་དེ་ཡོད། སངས་རྒྱས་ཀྱི་སྤྲུལ་པ་ནི་འོ་ལེ། འོ་ལེ་རང་དང་སྐལ་བ་མཉམ་པའི་གང་ཟག་གི་གཟུགས་སུ་བསྟན་ནས་རང་ལ་ཆོས་སྟོན་པ་མ་གཏོགས་པར་རང་གིས་སངས་རྒྱས་དངོས་མཇལ་བའི་སྐལ་བ་དང་བྲལ་སོང་བ་ཡིན་པས། རང་གི་དགེ་བའི་བཤེས་གཉེན་དེ་སངས་རྒྱས་དང་འདྲ་བར་སངས་རྒྱས་དངོས་རང་ཡིན་སྙམ་པའི་ཐག་ཆོད་པ་དེ་དགོས། བླ་མ་ཞིག་ཡིན་ནའང་འདྲ། གྲྭ་པ་གྲྭ་རྐྱང་ཞིག་ཡིན་ནའང་འདྲ། ཁྱིམ་པ་མི་ནག་ཞིག་ཡིན་ནའང་འདྲ། ཨ་ནེ་ཞིག་ཡིན་ནའང་འདྲ། བླ་མ་དེ་སངས་རྒྱས་དངོས་གཅིག་གི་འདུ་ཤེས་བཞག་མ་ཐུབ་ན།

གྲྭ་པ་ཞིག་བཤེས་གཉེན་བསྟེན་ཚུལ་ཡག་པོ་ཞིག་ཡོད་ན་ཁོ་ཡོན་ཏན་ཡོད་ཀྱང་རུང་མེད་ཀྱང་རུང་ཁོ་བྱ་བ་ལམ་དུ་འགྲོ་བ་དང་དགེ་སྦྱོར་གང་བྱས་ན་ཡང་ལམ་དུ་འགྲོ་བ་ཞིག་ཡོད། ཁོ་བཤེས་གཉེན་བསྟེན་ཚུལ་ཡག་པོ་ཞིག་མེད་ན་ཁྱོད་ཡོན་ཏན་ཡོད་ན་འདྲ་ཁྱོད་ཉམས་ལེན་བྱས་ན་འདྲ་ཁྱོད་ལམ་དུ་འགྲོ་བ་ཞིག་གཏན་ནས་ཡོང་གི་མ་རེད་དེ་མཐོང་ཆོས་མྱོང་འགྱུར་གྱི་ལས་རེད། ཨ་ཁུ་ཐེར། དེ་འདི་ང་ཚོ་དང་པོ་ལམ་གྱི་གཞི་རྩ། འགྲོ་བ་ཞིག་གི་གཙོ་བོ་དགེ་བའི་བཤེས་གཉེན་རེད། དེ་རིང་ཁ་སང་བཤེས་གཉེན་བསྟེན་ཚུལ་མེད་ཨ་ལ། དང་པོ་བླ་མ་དེ་གི་སྐུ་མདུན་ནས་ཆོས་ཞུ། ཐུན་མོང་གི་ལམ་གྱི་རིམ་པ་ཞུ། རྗེས་ནས་གསང་སྔགས་རྡོ་རྗེ་ཐེག་པའི་དབང་ཞུ། དབང་ཞུ་ཚར་དུས་རང་གི་གཙོ་བ་མི་འགྲོ་དུས་ཨོ་དེ་བླ་མ་དེ་གཅིག་གཅིག་གཅིག་མ་རེད་གཉིས་རེད་གཉིས་རེད་གསུམ་གསུམ་བཞི་བཞི་རེད་ཟེར་བ་དག་སྐུར་འདེབས་བྱས་ནས་ད་ངུ་དགོས་བྱུང། དེ་བརྒྱ་ཆ་བརྒྱ་ཐམ་པ་དམྱལ་བ་རྡོ་རྗེ་གི་གདན་ལ་ད་འགྲོ་དགོས་རེད་དེ། སངས་རྒྱས་ཀྱིས་ཐག་བཅད་རེད།